དེ་ནས་སྔོན་འགྲོའི་སྐོར། ཨུམ་ཐུན་མོང་ཕྱི་ཡི་སྔོན་འགྲོ་ཐུན་མིན་ནང་གི་སྔོན་འགྲོ་ཁྱད་པར་སྔོན་འགྲོ། དེ་ཚོའི་ནང་ནས་ཐུན་མོང་ཕྱི་ཡི་སྔོན་འགྲོ་ཐོག་ནས་ཁྲ་ལ་ཁྲིམས་སྒྲིག་མ་ཤེས་ན་སུ་བྱེད་ནི། དེ་འདྲའི་ཅིག་བཀའ་གནང་འདུག་ཡང་དེ་འདྲའི་ཡིན་དུས་ད་དེ་ལ་ཡག་ཅིག་ནས་དེ་རིང་དེ་ཅིག་གར་ས་བ་རེད། དེ་ལྟ་ཅི་ང་རང་ཚོ་གཅིག་གི་སྔོན་འགྲོ་དེ་ཚོ་གལ་ཆེན་པོ་ཞེ་པོ་ཅིག་ཡིན་པ་རེད་ག་རེ་རེད་ཟེར་ན་ང་རང་ཚོ་སྔོན་འགྲོ་ཟེར་ཡག་གི་ང་རེད་ནས་འཛི་རུ་བ་ག་རེ་ཞུ་གི་ཡོད་ཟེར་ན་ང་རང་ཚོ་ཐོག་མར་ཡིད་ལུས་ངག་ཡིད་གསུམ་གི་ནང་ནས་དེ་ཡིད་གཙོ་ཆེ་བ་ཡིན་པ་རེད་དེ་ཡིད་གཙོ་ཆེ་བ་ཡིན་དུས་རྩ་ནས་ཡིད་ཀྱི་ཀུན་སློང་དེ

དལ་འབྱོར་རྙེད་དཀའ་བ་ཟེར་ཡ་དེ་ལ་ཅིག་སྤྱིར་བཏང་གི་འདི་དལ་བ་བརྒྱད་དང་འབྱོར་པ་བཅུ་ལ་སོགས་པ་དེ་འདྲའི་གསུང་ཡོད་བ་རེད་དེ་ཡིན་ཡང་ང་ཚོ་འཚོ་བ་དངོས་ཀྱི་ནང་ནས་ཅིག་ཕྱོགས་སྡོམ་འདྲ་བོ་ཞིག་བརྒྱབ་ཡོང་གི་ཡིན་ན། ང་རང་ལུས་པོ་འདི་བེད་སྤྱོད་བཏང་ཡག་འདི་ག་འདྲས་ཅིག་བྱུང་དོ། ངའི་ལུས་པོ་འདི་ལ་ཡ་བེད་སྤྱོད་ག་རེ་བེད་སྤྱོད་བཏང་ཡག་འདུག་བེད་སྤྱོད་བཏང་ཡག་ཡོད་པ་དེ་ངས་ག་འདྲས་ཅིག་གིས་ད་ནས་ནུས་པ་རེ་བ་ཅིག་ཐོན་དགོས་མི་འདུག་དེ་ཕྱོགས་སྡོམ་རྒྱག་ཡག་འདི་གལ་ཆེན་པོ་ཅིག་རེད་བསམ་གྱི་འདུག་དེ་ཡིན་དུས་ཡང་ན་བཤད་རྒྱུ་ཡིན་ན།

དམ་སྲི་མ་ཡ་དེ་གལ་ཆེན་པོ་རེད་ཅེས་ནས་དེར་ཁ་སེང་ངས་ཞུ་ཡ་ཕྱོགས་སྡོམ་བདུན་པ་མ་ཧ་ཞུ་ཡ་དེ་དུས་ཚོད་ཀྱི་ཐོག་ནས་ང་རང་ཚོ་གསེར་དང་འདྲ་བའི་དུས་ཚོད་དེ་འཕྲོ་བརླག་བཏང་འདུག་ཡང་ན་དེ་ཅིག་དངོས་གནས་ཀྱི་དགོས་ངེས་ཀྱི་དུས་ཚོད་ཅིག་ཏུ་བེད་སྤྱོད་བཏང་འདུག་དེ་ཅིག་དགོངས་པ་བཞེས་ནས་ང་ཚོ་དུས་ཚོད་ཀྱི་ཐོག་ལ་ཡ་ཨེ་ནི་ཆུད་ཟོས་མ་འགྲོ་བྱེད་ཀྱི། དེ་འདྲའི་ཅིག་གི་རྩོད་གླེང་བྱེད་ཐུབ་ན་ད་འཆི་བ་མི་རྟག་པ་ཟེར་མཁན་འདི་ཡང་རིགས་མཐུན་པའི་དགོངས་པ་ཡིན་ན་ལྟ་ཞིབ་མོ་ཡོང་བ་རེད་དེ་ཡིན་ནའི་ཐང་ཅི་ཐང་གིས་ང་རང་ཚོ་ངས་ཁྱེད་ཚོ་ཕྱོགས་སྡོམ་མ་བྱས་དེ་མ་འདི་དམ་པ་དེ་འདིའི་རྒྱབ་ཀྱི་སོ་ནུབ་ཅིག་ཡིན་ཨེ་ནི་ད་དེ་ནས་ང་རང་ཚོ། ཡིན་དེ་ནི་ཏང་ནན་ནན་གྱི་ཅིག་འོ་དེ་ཕྱོགས་སྡོམ་བྱེད་ཡག་ཡོད་གཙོ་བོ་འགྲོ་བ་དེ་རང་རེད། ང་རང་ཚོ་ཆོས་པ་ཅིག་གི་ངོས་ནས་བཤད་ནའི་འདྲ་སྤྱིར་བཏང་མི་ཅིག་གི་ངོས་ནས་བཤད་པ་ཡིན་ནའི་འདྲ་རང་སོ་སོ་གིས་བྱས་པའི་ལས་ཀ་དེ་རང་ཉིད་ལ་གནས་སྐབས་དང་མཐར་ཐུག་ལ་ཕན་ཐོགས་ཡོད་པའི་བྱ་བཞག་ཅིག་རེད་དོ། ཨེ་ནི་དེ་ནང་བཞིན་གྱིས་རང་ཙམ་དུ་མ་ཟད་པའི་གྲོགས་སེམས་ཅན་གཞན་དག་ལ་ཡང་ཕན་པ་དང་བདེ་བ་ཡོད་པའི་དེ་འདྲའི་གི་ཕན་པ་སྒྲུབ་ཡག་གི་བྱ་བཞག་ཅིག་རེད་དོ། ཡང་ན་རང་ཕུང་མི་བརླག། ཨེ་ནི་དེ་འདྲའི་གི་ཅིག་ལ་མི་དགེ་བའི་ལས་སུ་དེ་ལྟར་རང་ཕུང་མི་བརླག་ཡག་ཅིག་རེད་པ་དང་དེ་འདྲའི་གི་ལས་ཀ་ཅིག་རེད་དོ་བྱས་ཙང་ང་རང་ཚོས་ད་ལུས་རྟེན་འདི་བེད་སྤྱོད་བཏང་ནས་དུས་ཚོད་ཅིག་བེད་སྤྱོད་བཏང་ནས་ལུས་རྟེན་དང་དུས་ཚོད་འདི་གཉིས་ཀ་ནས།

དགེ་བ་སྒྲུབ་ཀྱི་འདུག་སྡིག་པ་སྒྲུབ་ཀྱི་འདུག་དེ་ག་འདྲས་སེ་བྱེད་ཀྱི་འདུག་དེ་དགོངས་པ་ཅིག་བཞེས་པ་གལ་ཆེན་པོ་རེད་བ། དེ་ཡིན་དུས་ད་དེ་ནང་བཞིན་གྱི་རང་གི་ཐོག་ལ་བསམ་བློ་བཏང་གཞན་གྲོགས་གཞན་གྱི་ཐོག་ལ་བསམ་བློ་བཏང་ཡོང་དུས་ང་རང་ཚོ་འཁོར་བ་འདི་སྡུག་བསྔལ་གྱི་སྣང་ཚུལ་ཅིག་ནང་བསྡད་ཡོད་པ་ཡིན་དུས་དེ་ནི་སྡུག་བསྔལ་གྱི་སྣང་ཚུལ་དེ་ལས་ཐར་ཡག་ཐར་ཐུབ་པ་ཅིག་ག་རེ་འདུག་བསམ་པའི་ད་དེ་འདྲའི་གི་དགོངས་པ་ཞིག་བཞེས་ན་དེ་ནི་ག་དུས་ཀྱི་ཅིག། ངེས་འབྱུང་གི་བསམ་པ་ཟེར་ནས་དེ་ཚོ་སྐྱེས་ནས་དེ་ནི་ངེས་འབྱུང་དེ་ལའང་ཅིག་ཆེ་འབྲིང་ཆུང་གསུམ། དེ་འདྲའི་དབྱེ་བ་དང་རབ་འབྲིང་མཐའ་གསུམ་ཡོང་གི་རེད། དེ་འདྲ་ཡིན་དུས་དེ་འདྲའི་ཐོག་ནས་དེ་ནི་ལམ་ཡང་དག་པ་ཅིག་ལ་འཇུག་ཡ་དེ་ལ་ཕན་ཐོགས་འགྲོ་བ་ཡོང་གི་མེད་འགྲོ་བསམ་དེ་འདྲའི་ཅིག་ཡིད་ཆེས་ཡིན་དུས། དེ་འདྲའི་ནི་གེ་ཞུས་ནས་ཞུས་ཤིང་གེ་ནས་ཡ་ལ་དེ་ནི་ཅིག། འདི་ང་དང་རྣམ་པ་ཚོ་དེ་ནི་གཉིས་མཉམ་ཡག་སོར་ཅིག་མ་གཏོགས་ཕན་ཐོགས་ཞེ་དྲག་གེ་ཡོང་མ་རེད་ཅིག་ཡིན་དུས་ད་ཁེ་ས།